ད་དེ་ནས་མར། ད་ངེད་ཀྱིས། སྤྱིར་བཤད་པ་དེ་ས་བཅད་ལྔ་ཡི་སྒོ་ནས་མདོར་ཙམ་གཅིག་ཞུས་ཚར་ནས་ད་ས་བཅད་རེ་རེ་རེ་རེ་མར་འགྲོ་གི་ཡིན་ད། ད་དེ་ལ་དང་པོ་ནི་ཟེར་ཏེ་ད་དང་པོ་ནི་ཟེར་ཡ་དེ། འགྲོ་བ་རྣམས་སེམས་ཀྱི་དཀའ་ངལ་ནང་ལྷུང་བའི་རྒྱུ་རྐྱེན་བཤད་པ་ཟེར་དེ་རེད། ཨ་འདི་མར་གཅིག་འགྲོ་གི་ཡིན་ད། དང་པོ་ནི། སྤྱིར་ཤེས་བྱ་ལ་གཉིས་ཏེ། བདེ་སྡུག་གི་ཚོར་བ་ཡོད་པའི་སེམས་ལྡན་གྱི་རིགས་དང་སེམས་མེད་ཀྱི་རིགས་བཅས་ཡིན། ད་ང་རང་ཚོ་ད་ལྟ་ཡོད་རེད་ཟེར་གྱི་ཡོད་བསྡད་པའི་གི་ཨ་ནི་ཆོས་ཤེས་བྱ་ཟེར་གྱི་རིགས་ནང་ལ། སེམས་ཡོད་བསྡད་པའི་ཤེས་བྱ་རིགས་གཅིག་དང་སེམས་མེད་བསྡད་པ་གཉིས་འདུག་བ། དཔེར་ན་སེམས་མེད་པ་འདྲ་བོ་ཆགས་བཞག་ན་ང་རང་ཚོ་སོ་སོའི་གྱི་ད་ལྟ་ཚོགས་ཁང་འདི་ལ་སེམས་ཡོད་མ་རེད། ཀ་བ་འདི་ཚོ་ལ་སེམས་ཡོད་མ་རེད་ཅོག་ཙེ་ལ་སེམས་ཡོད་མ་རེད་དེབ་དང་སྨྱུ་གུ་འདི་ཚོ་སེམས་ཡོད་མ་རེད་མདུན་གྱི་གདན་འདི་ཚོ་ལ་སེམས་ཡོད་མ་རེད་ཕོར་པ་འདི་ཚོ་ལ་སེམས་ཡོད་མ་རེད་བ། ཁོ་སེམས་མེད་པ་ཡིན་པ་ཡིན་ཙང་ཁོ་ལ་བདེ་བ་ཡོད་མ་རེད་ཁོ་ལ་སྡུག་བསྔལ་ཡོད་མ་རེད། ཁོ་ལ་བདེ་བ་དང་སྡུག་བསྔལ་གྱི་ཚོར་བ་དེ་མེད་པ་ཡིན་པ་ཡིན་ཙང། སེམས་མེད་ཀྱི་ཨ་ནེ་རིགས་འདི་ཚོས་ཀྱིས་ང་བདེ་སྐྱིད་ཐོབ་ཡའི་དོན་དུ་གཅིག་བྱེད་དགོས་འདུག་ང་སྡུག་བསྔལ་སེལ་ཡའི་དོན་དུ་གཅིག་བྱེད་དགོས་འདུག་ཟེར་ནས་བདེ་བ་སྒྲུབ་ཡག་དང་སྡུག་བསྔལ་སེལ་ཡག་གི་ཨ་ནི་འབད་བརྩོན་བསྟེན་ཡག་དང་དེ་ཚོ་བྱེད་དགོས་ཡག་ཁོ་རང་ཡོད་མ་རེད་བ་ཁོ་ཁོ་ལ་ཡང་སེམས་ཁོ་རང་མེད་པ་ཡིན་དུས་བདེ་སྡུག་གི་ཚོར་བ་ཁོ་རང་མེད་པ་ཡིན་ཙང་ཁོང་ཚོ་ལ་ཆོས་ཟེར་མཁན་འདྲ་བོ་དང་ཤེས་ཡོན་ཟེར་མཁན་འདྲ་བོ་དགོས་ཡག་ཁོ་རང་ཡོད་མ་རེད་ད་དེ་ནི་ཚུར་ཕྱོགས་ངོས་དེ་སེམས་ལྡན་གྱི་རིགས་ཟེར་དུས་སེམས་ཡོད་མཁན་ཟེར་དུས་ང་རང་ཚོ་རེད་བ་ང་རང་ཚོ་ཞོགས་པ་ཡར་ལངས་པ་ནས་དགོང་དག་མ་ཉལ་བར་ལ་བསམ་བློ་ཅིག་འཁོར་བསྡད་ཀྱི་འདུག་བ་དེ་ནང་ལ་བདེ་བ་འདོད་པའི་བསམ་བློ་གཅིག་འཁོར་གྱི་འདུག་སྡུག་བསྔལ་འདོད་པའི་བསམ་བློ་གཅིག། ད་ང་རང་ཚོ་ད་ལྟ་སེམས་ལྡན་གྱི་རིགས་ཟེར་དུས་ད་ང་ཚོ་བསྡད་ཡོད་བསྡད་པ་དེ་རེད། བྱས་ཙང་ཁ་སོ་སོ་ལ་ཡང་སེམས་བསམ་བློ་གཏོང་བསྡད་བྱས་ང་ཚོ་ཚང་མ་འདུག་བ། ད་སྡུག་ཤོས་དེ་ག་རེ་ཡོད་ཟེར་ན་སེམས་དེ་ཡོད་ནི་སེམས་དེ་དགོང་དག་ང་གཉིད་ཁུག་པའི་བཟོ་འདྲ་བོ་ཡང་ན་ག་རེ་ཡིན་ནའང་སེམས་དེ་རྟག་པ་གཅིག་ཁོ་རང་བསྡད་ན་འགྲིག་གི་རེད་བ་དེ་ཡོད་མ་རེད། སེམས་དེ་ཡོད་དུས་སེམས་དེ་གིས་བསམ་བློ་མང་པོ་བཏང་དེ་གི་རྐྱེན་བྱས་ནས། བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པའི་ཡི་བསམ་བློ་དེ་རང་གི་ངང་གིས་འདུག་བ། ད་དེ། བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པའི་བསམ་བློ་ཡོད་ཙང་བདེ་བ་བསྒྲུབ་ཡག་དང་སྡུག་བསྔལ་སེལ་ཡག་ལ་ཐབས་ཤེས་ཅིག་མ་བྱས་རང་བྱས་ཅིག་ཁེལ་གྱི་འདུག་བ། ད་བདེ་བ་བསྒྲུབ་ཡག་དང་སྡུག་བསྔལ་སེལ་ཡག་གི་ཐབས་ཤེས་ཅིག་བྱེད་དགོས་དུས་ཨ་ནི་གཞི་ནས། བདེ་བ་སྒྲུབ་ཡག་དང་སྡུག་བསྔལ་སེལ་ཡག་གི་ཐབས་ལམ་འདི་ཚོ་ལ་སློབ་སྦྱོང་བྱེད་དགོས་ཡག་དང། ཐབས་ལམ་འདི་ཚོ་ཤེས་པའི་གཞུག་གུ་དེ་ལག་ལེན་བསྟར་བའི་ཐོག་ནས་ཉམས་ལེན་བྱེད་དགོས་ཡག་བྱས། དེ་འདྲ་ཡིན་པ་ཡིན་ཙང། ཤེས་ཡོན་ཟེར་ཡག་འདི་གལ་ཆེན་པོ། རིག་གནས་ཟེར་ཡག་འདི་གལ་ཆེན་པོ། ཤེས་ཡོན་དང་རིག་གནས་ཀྱི་ནང་ལོགས་ནས་ཡང་དམིགས་བསལ་གྱི། སེམས་ཀྱི་བདེ་བ་སྒྲུབ་ཡག་དང་སྡུག་བསྔལ་སེལ་ཡག་གི་ཐབས་རྨད་དུ་བྱུང་བ། ཆོས། དམ་པའི་ཆོས་སངས་རྒྱས་ཀྱི་ཆོས་འདི་ཚོ་ལ་ཨ་ནི་ཐོས་བསམ་སྒོམ་གསུམ་བྱེད་ཡ་གལ་ཆེན་པོ་དེ་དུས་ཆགས་འགྲོ་བ། ཇི་ལྟར་འདི་འདྲ་ཡིན་པ་ཡིན་དུས། སེམས་འདི་མེད་ན་ད་འགྲིག་གི་འདུག་སྟེ་ང་ཚོ་སེམས་འདི་ཡོད་པའི་ཆ་ནས་བསམ་བློ་ཡག་པོ་བཏང་ཡོང་དུས། འོ་སངས་རྒྱས་ཀྱི་ཆོས་ལ་ཐོས་བསམ་སྒོམ་གསུམ་མ་བྱས་ན་མ་འགྲིག་བསྡད་ཡ་རེད། ཡང་ན་ནི་སོ་སོའི་ངོས་ནས་ཐག་བཅད་དགོས་རེད། ཨོ། ང་ཡང་ང་ཡང་སེམས་ཅན་ཡིན། མདུན་རུ་ཡོད་པའི་དུད་འགྲོ་དེ་ཚོ་ཡང་སེམས་ཅན་རེད་ར་ལུག་དང་ཁྱི་དང་དེ་ཚོ་ཡང་སེམས་ཅན་རེད། ཁོ་ཚོ་ལ་ཡི་སེམས་ཡོད་རེད་ང་ལ་ཡི་སེམས་ཡོད་རེད། ཧ་ཁོ་རང་ཚོ་འདུག་སེ་འདུག་སེ་བྱས་ནས་སྐྱེས་ནས་མ་ཤི་བར་དུ་འགྲིག་འགྲིག་པོ་འདུག་ཨ། ཟས་ཉལ་དེ་འདྲས་བྱས་ནས་འགྲོ་གི་འདུག་ཨ། ང་ཡང་ཟས་ཉལ་དེ་འདྲས་བྱས་ནས་བཏང་འགྲོ་གི་ཡིན་ལབ་གི་ཡིན་ན་ཡ་གནས་ཚུལ་ཅིག་རེད། དེ་ཡང་སྐྱེ་བ་སྔ་ཕྱི་ཅིག་ཡོད་དང་མེད་ཀྱི་ཐོག་ནས་ཞིབ་འཇུག་བྱས་ནས་སྐྱེ་བ་སྔ་ཕྱི་ཡོད་པ་ཧ་གོ་ནས། ཚེ་འདི་ལ་ཡང་ཟས་བཟའ་བཏུང་བཟའ་བཏུང་ཉལ་གསུམ་གྱིས་དུས་ཚོད་སྐྱེལ། སྐྱེ་བ་མཇུག་མ་ཡང་དེ་འདྲས་སྐྱེལ། ན་ན་ན་ཚ་ན་ཚ། བདེ་ན་བདེ་སྡུག་ན་སྡུག་ག་རེ་བྱུང་ན་བྱུང་ད་ག་རང་ཡིན་ཟེར་ནས་དེ་ག་ཅིག་སོ་སོ་གི་སྡུག་བསྔལ་དང་ལེན་བྱེད་ཐུབ་པ། ཅིག་བདེ་སྐྱིད་ཐོབ་ན་མ་ཐོབ་ན་ཁྱད་མི་འདུག་ཟེར་ནས་བདེ་སྐྱིད་བློས་བཏང་ཐུབ་པ། སྡུག་བསྔལ་ཚང་མ་ངས་ཁྱེར་དགོས་ན་ཁྱེར་ཐུབ་པ་བྱེད་ཀྱི་ཡིན་ཁྱད་པར་གང་ཡང་མི་འདུག་ཡིན་ནས་ང་ལ་ཡ་ཆོས་དགོས་ཡ་མི་འདུག་བྱས་ནས་དེ་འདྲའི་ཅིག་གི་སྙིང་སྟོབས་ཡོད་པ་ཅིག་གི་ཐོག་ནས་འགྲོ་གི་ཡིན་ན་ནི་ཡ་འདི་ཚོ་ལོག་པ་རེད་རེད་བ་དེ་འདྲའི་ཡ་བྱེད་ཐུབ་མི་འདུག་བ་རེད་བ། བྱས་ཙང་དེ་འདྲའི་ཡིན་པ་ཡིན་དུས་ཙམ་པ་དངོས་གནས་བསམ་བློ་བཏང་ཡོང་དུས་ཨ་དེ་རིགས་སེམས་ལྡན་གྱི་རིགས་ཅིག་ཡིན་ཕྱིན་ཆད་ཆོས་ལ་བསམ་བློ་མ་བཏང་རང་བཏང་ཅིག་རེད། འདི་བྱས། བདེ་སྡུག་གི་ཚོར་བ་ཡོད་པའི་སེམས་ལྡན་གྱི་རིགས་དང་སེམས་མེད་ཀྱི་རིགས་བཅས་ཡིན། འཛམ་གླིང་འདིར་མི་འབོར་དུང་ཕྱུར་བདུན་ཅུ་ལྷག་ཡོད་པ་དེ་དག་གིས་མཚོན་པའི་འགྲོ་བ་རྣམས་ནི་རིགས་དང་པོའི་ཁོངས་སུ་ཡོད་ཟེར་དེ་སེམས་ལྡན། སེམས་པ་ཡོད་མཁན་གྱི་རིགས་རིགས་དང་པོའི་ཁོངས་སུ་ཡོད། སེམས་ཅན་གང་འདྲ་ཞིག་ཡིན་ཡང་དེ་དག་སེམས་དང་ནམ་ཡང་འབྲལ་ཐབས་མེད་པར་སེམས་དང་ལྡན་པའི་སྒོ་ནས་ཚེ་འགྲོ་ཡི་ཡོད། སེམས་ཅན་གྱི་ནང། རིགས་དང། སྐྱེ་གནས། ལུས་ཀྱི་གནས་སྟངས་བཅས་མི་འདྲ་བ་ཡོད་ཀྱང་སེམས་ཅན་ཐམས་ཅད་ལ་གཅིག་གྱུར་དུ་ཡོད་པ་ནི་སེམས་གསལ་རིག་དེ་ཡིན། འོ་ད་སེམས་ཅན་ཚང་མ་ལ་ཡང་གཅིག་པ་གཅིག་རྐྱང་ཡོད་བསྡད་པ་འདི་སེམས་དེ་རེད་འདུག་པ། སེམས་གསལ་ཙམ་རིག་ཙམ་མྱོང་ཙམ་འོ་དེ་འདྲས་ཀྱི་དེ་ཚང་མ་ལ་འདུག་པ། འགྲོ་བ་རྣམས་ལ་སེམས་ཡོད་པའི་དབང་གིས་བདེ་སྡུག་གི་ཚོར་བ་ཡོད་པ་དང་ད་རྒྱུ་མཚན་ལབ་ཀྱི་ཡོད་རེད་ད། དཔེ་འདི་ཚོ་བསམ་བློ་ཡག་པོ་བཏང་དགོས་འདུག་བ། འགྲོ་བ་རྣམས་ལ་སེམས་ཡོད་པའི་དབང་གིས་བདེ་སྡུག་གི་ཚོར་བ་ཡོད་པ་དང། དེ་ཡོད་པའི་དབང་གིས་ཟེར་དུས་བདེ་སྡུག་གི་ཚོར་བ་ཡོད་པའི་དབང་གིས་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པའི་བསམ་བློ་ངང་གིས་སྐྱེ་བཞིན་ཡོད་ལབ་པ་རེད། ངང་གིས་ཟེར་དུས་རང་དབང་མེད་པའི་ཐོག་ནས་སྐྱེས་བསྡད་ཀྱི་ཡོད་རེད་ལབ་པ་རེད། ལྷན་སྐྱེས་ཀྱི་ཐོག་ནས་སྐྱེས་བསྡད་ཀྱི་ཡོད་རེད་ལབ་རེད། བསམ་བློ་དེའི་དབང་གིས་ཟེར་དུས་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པའི་བསམ་བློ་དེའི་དབང་གིས་ད་བར་བདེ་སྐྱིད་སྒྲུབ་ཐབས་ཐོག་འབད་བརྩོན་བསྟེན་དང་བསྟེན་བཞིན་པ་ཡིན། བྱས་ཙང་ད་དངོས་གནས་བསམ་བློ་ཅིག་བཏང་དུས་ཙམ་པ། ག་དུས་ཡིན་ནའང་བསམ་བློ་བཏང་དགོས་པ། བསམ་བློ་མ་བཏང་ན་ག་ཡེ་མི་འདུག་བསམ་བློ་ཅིག་བཏང་དུས། རང་ཉིད་སྐྱེས་ནས་ད་ལྟ་བར་དུ་སོ་སོའི་དྲན་གྱི་འདུག་བ། སྐྱེས་ནས་ད་ལྟ་བར་དུ། བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པའི་བསམ་བློ་གཅིག་གི་སྒང་ནས་བདེ་སྐྱིད་བསྒྲུབ་ཡའི་ཐོག་ལ་འབད་བརྩོན་རབ་དང་རིམ་པ་བྱས་པ་རེད། འགྲོ་སོང་རབ་དང་རིམ་པ་བཏང་ཡོད་རེད། ཁ་ལག་རྒྱགས་ཚད་བཟས་ཡོད་རེད། དུག་སློག་འདྲ་མི་འདྲ་གོན་ཡོད་རེད། ལྷམ་གོག་འདྲ་མི་འདྲ་གོན་ཡོད་རེད། ཡར་འཁྱམས་མར་འཁྱམས་འདྲ་མི་འདྲ་བྱས་ཡོད་རེད་སྟབས་པས་ཞུ་ག་བྱེད་ཀྱི་ཡིན་བྱས་ནས་རུ་བ་བྱས་ཡོད་རེད། ལྷག་པར་དུ་ལོ་གཞོན་པའི་ཁ་ཐུག་དེ་ལ་ཡང་ཨོ་ནི་ཡར་ཅིག་འཁྱམས་ན་ཨ་དྲག་མར་ཅིག་འཁྱམས་ན་ཨ་དྲག་ཟེར་ཅིང་ཆ་ཚང་གཅིག་ཕར་འཁྱམས་ནས་དེ་ག་བྱས་ཡོད་རེད། ཟ་ཁང་ལ་འགྲོ་ན་ཨ་དྲག་ཟེར། དེ་ནས་ཅི་ཅི་ཚོང་ཁང་ལ་འགྲོ་ན་ཨ་དྲག་ཟེར།

ད་འདི་ཟེར་དུས་ཚང་མ་སྡོམ་རྩིས་རྒྱག་དུས་སྐྱེ་བ་དུང་ཕྱུར་མང་པོ་ནས་ད་ལན་མི་ལུས་ད་ལན་མི་ལུས་འདི་ཡང་སྐྱེས་ནས་ད་ལྟ་བར་དུ་ངས་བདེ་བ་འདོད་པ་སྡུག་བསྔལ་མི་འདོད་པའི་བསམ་བློ་གི་ཐོག་ནས་བདེ་སྐྱིད་ཞེ་པོ་ཅིག་བསྒྲུབ་པའི་སྐད་ཆ་ཡིན་དེ་ད་དངོས་གནས་སོ་སོ་ལ་སྡུག་བསྔལ་མེད་པའི་བདེ་སྐྱིད་ཅིག་ཐོབ་འདུག་མི་འདུག་བལྟས་ཡོད་མ་རེད། རེད་བ། བྱས་ཙང་དེ་འདྲ་ཡིན་པ་ཡིན་དུས་ང་རང་ཚོ་གི་བསམ་བློ་བསམ་བློ་བཏང་ནས་བྱ་བ་འདི་ག་འདྲ་བོ་བྱས་བྱས་ཡོད་རེད་དེ། སྙིང་པོ་ལོན་ཐུབ་པ་བྱུང་མི་འདུག་བ། རེད་བ། འོ་ད་དེ་འདྲ་ཡིན་པ་ཡིན་དུས་གཅིག་དེ་བྱས། ད་དེ་ནས་མར་འོག་དེ། ད། བདེ་བ་འདོད་པ་སྡུག་བསྔལ་མི་འདོད་པའི་བསམ་བློ་གི་ཐོག་ནས་བདེ་སྐྱིད་སྒྲུབ་ཡ་ལ་འབད་བརྩོན་ད་ག་འདྲ་བོ་བྱས་ཡོད་རེད་དེ། ཡིན་ན་ཡང་ད་ལྟ་ཡང་འགྲོ་བ་སེམས་ཅན་གྱི་གནས་སྟངས་ག་འདྲ་ཡོད་རེད་ལབ་ན། འོན་ཏེ། འགྲོ་བ་སེམས་ཅན་གྱི་གནས་སྟངས་ནི་སྟོན་པས་མདོ་ལས་འདི་ནི་སྡུག་བསྔལ་འཕགས་པའི་བདེན་པའོ་ཞེས་དང། སློབ་དཔོན་ཞི་བ་ལྷ་ཡི་སྤྱོད་འཇུག་ལས། སྡུག་བསྔལ་འདོར་འདོད་སེམས་ཡོད་ཀྱང་སྡུག་བསྔལ་ཉིད་ལ་མངོན་པར་རྒྱུག། བདེ་བ་འདོད་ཀྱང་གཏི་མུག་པས་རང་གི་བདེ་བ་དགྲ་ལྟར་འཇོམས། ཞེས། འགྲོ་བ་རྣམས། བསམ་པ་ལ་ཟེར་དུས་བསམ་བློའི་ཐོག་ནས། སྡུག་བསྔལ་འདོར་འདོད་ཡོད་ཀྱང། བསམ་བློ་ནང་ལ་སྡུག་བསྔལ་མ་བྱུང་ན་བསམ་པ་ཡོད་རེད་དེ། སྦྱོར་བ་ལག་ལེན་གྱི་ཐོག་ནས་ག་འདྲ་རེད་ཟེར་ན་སྦྱོར་བ་ལག་ལེན་དུ་སྡུག་བསྔལ་འདོར་མ་ཐུབ་པར་ད་དུང་སྡུག་བསྔལ་གྱི་རྒྱུ་སྒྲུབ་པ་ལ་མངོན་པར་རྒྱུག། དཔེར་ན། སྡུག་བསྔལ་མེད་པ་བཟོ་ཡ་ཕར་བཞག་ད་དུང་སྡུག་བསྔལ་ཡོང་ཡ་གི་ཐོག་ལ་འབད་བརྩོན་བསྟེན་བསྡད་ཡོད་རེད་ཟེར་བ་རེད། ཁྱད་མཚར་ཞེ་པོ་རེད་བ། ད་དེ་ནས་འོ་འོ་དེ། བསམ་པ་བདེ་བ་འདོད་ཀྱང་ཟེར་དུས་ཡང་བསམ་བློའི་ནང་ལ་བདེ་སྐྱིད་བྱུང་ན་བསམ་པ་ཅིག་ཡོད་རེད། རེད་དེ་ཡིན་ན་ཡང་སྦྱོར་བ་ལག་ལེན་དུ་བདེ་སྡུག་གི་ངོ་བོ་དང་དེ་ཡི་རྒྱུ་གང་ཡིན་མི་ཤེས་པའི་གཏི་མུག་གི་དབང་གིས་རང་གི་བདེ་བ་དེ་རང་གི་དགྲ་ལྟར་འཇོམས་ཏེ་སྡུག་བསྔལ་ནང་ལྷུང། དངོས་འབྲེལ་རེད། ཁྱད་མཚར་ཞེ་པོ་རེད་ད། སྡུག་བསྔལ་མི་འདོད་པ་རེད་དེ་སྡུག་བསྔལ་ཡོང་ཡ་རྐྱང་རྐྱང་ལས་ཀ་བྱེད་བསྡད་ཀྱི་འདུག་བ། བསམ་བློ་ནང་ལ་སྡུག་བསྔལ་མ་བྱུང་ན་བསམ་རེད་དེ་ལག་ལེན་དེ་སྡུག་བསྔལ་ཡོང་ཡ་རྐྱང་རྐྱང་བྱེད་རེད། བསམ་བློ་ནང་ལ་བདེ་བ་ཅིག་བྱུང་ན་བསམ་པ་རེད་དེ་ལག་ལེན་དེ་སོ་སོའི་བདེ་སྐྱིད་སོ་སོས་མེད་པ་བཟོས་བསྡད་རེད་བ། ཁྱད་མཚར་ཞེ་པོ་ཞིག་རེད་འདུག་བ། དངོས་གནས་བསམ་བློ་ཞིག་བཏང་ན་སྨྱོན་པའི་བཟོ་འདྲ་བོ་ཅིག་ཡང་ཆགས་འགྲོ་བྱེད་ཀྱི་འདུག་བ། མ་རེད་བས། སྤྱན་རས་གཟིགས་ཀྱི་ཨ་ནེ་དེ་མ་ཎི་དུང་སྒྲུབ་ཀྱི་ཆོ་ག་ནང་ལ་ཨོ། ག་རེ་ཟ། ཅིག་གིས་དེ་འདྲས་གསུངས་ཡོད་རེད་བ་རེད་བ། བྱས་ཙང་དེ་འདྲའི་ཡིན་པ་ཡིན་དུས་ཙང་པ་དེ་འདྲའི་ཡིན་པ་ཡིན་དུས་ཙང་པ་ང་རང་ཚོ་གི་བསམ་བློ་གི་འདོད་པ་དེ་དང། བྱ་བ་ལག་ལེན་གཉིས་དེ་ཁ་ཕྱི་ཁ་ལོག་ཆགས་དེ་ཡིས་རྐྱེན་པས་ང་རང་ཚོ་བསམ་པ་དེ་སྡུག་བསྔལ་དེ་འདོར་འདོད་དང་བདེ་བ་ཐོབ་འདོད་ཡོད་རེད་དེ། ཅིག་གིས་ལག་ལེན་ནོར་བའི་ཐོག་ནས་དེའི་གྲུབ་འབྲས་དེ་ཨ་ནི། སྡུག་བསྔལ་མི་འདོད་ན་ཡང་སྡུག་བསྔལ་ཡོང་བསྡད་ཅིག་དང་བདེ་བ་འདོད་ན་ཡང་བདེ་བ་ཕར་མ་ཐོབ་བསྡད་ཡ་ཅིག་འོ་དེ་འདྲས་ཆགས་ཀྱི་འདུག་གསུངས། དེ་འདྲས་ཡིན་ཙང། དེ་འོ་དེ། སྡུག་བསྔལ་ནང་ལྷུང་བ་ཡིད་སྐྱོ་བའི་གནས་སུ་གསུངས་པ་ལྟར་ཡིན། བྱས་ཙང་འདི། ཞི་བ་ལྷ་གི་ཚིག་འདི་བློ་འཛིན་གནང་ན་ཡག་པོ་འདུག་བ། སྡུག་བསྔལ་འདོར་འདོད་སེམས་ཡོད་ཀྱང་སྡུག་བསྔལ་ཉིད་ལ་མངོན་པར་བདེ་བ་འདོད་ཡང་གཏི་མུག་པས་རང་གི་བདེ་བ་དགྲ་ལྟར་འཇོམས། ད་ང་ཚོའི་གནས་སྟངས་འདི་དེ་འདྲ་ཅིག་ཡིན་པ་རེད། ད་འདི་འདི་རེད་ད། སྐྱེ་བ་སྔ་ཕྱི་ཁས་ལེན་མ་ལེན་ཚང་མ་ལ་ཨ་ནི་བསམ་མནོ་གཏོང་ས་ཅིག་བཤད་པ་རེད། ད་དེ་ནས་གཉིས་པ་འདི་གཏིང་རིང་རུ་བཏང་གི་ཡོད་རེད་ད། ལྷག་པར་དུ་སྐྱེ་བ་སྔ་ཕྱི་ཁས་ལེན་པའི་དབང་དུ་བཏང་ན། འགྲོ་བ་རྣམས་ཚེ་འདི་ཙམ་དུ་མ་ཟད་སྐྱེ་བ་ཐོག་མ་མེད་པ་ནས་ད་ལྟ་བར་དུ་བདེ་བ་བྱུང་ན་བསམ་པ་དང་སྡུག་བསྔལ་མ་བྱུང་ན་བསམ་པའི་སྒོ་ནས་འབད་བརྩོན་བྱས་ཀྱང། ད་བར་འདོད་རྒུའི་བདེ་བ་མེད་པའི་ཐོག་ལ་མི་འདོད་པའི་སྡུག་བསྔལ་མཐའ་ཡས་པ་སྒོ་སྣ་ཚོགས་ནས་མྱངས་དང་མྱོང་བཞིན་པ་ཡིན་གསུངས་དེ་རང་རེད། ཅེས་སྤྱོད་འཇུག་ནང་ལ་ཡིད་ཁྱོད་རང་དོན་བྱེད་འདོད་པས་བསྐལ་པ་གྲངས་མེད་འདས་གྱུར་ཀྱང་ངལ་བ་ཆེན་པོ་དེ་ལྟ་བུས་ཁྱོད་ཀྱིས་སྡུག་བསྔལ་འབའ་ཞིག་བསྒྲུབས་གསུངས་པ་ནང་བཞིན་ཁྱེད་རང་ང་ཚོ་བས་སྐྱེ་བ་ཐོག་མ་མེད་པ་ནས་ད་ལྟ་བར་དུ་སྡུག་བསྔལ་མ་བྱུང་ན་བསམ་བསྡད་ཅིག་ཡོད་པ་རེད་འདུག་བ། ད་སྡུག་བསྔལ་མ་བྱུང་ན་བསམ་བསྡད་བསམ་བློ་དེ་ཡོད་པ་རེད་དེ་སྡུག་བསྔལ་དེ་མེད་པ་བཟོ་ཐུབ་འདུག་པས་ལབ་ན་ཡང་བཟོ་ཐུབ་ཡོད་མ་རེད། བྱས་ཙང་ད་ང་རང་ཚོ་ཨ་ལས་སྔོན་ལ་དང་པོ་ཁོ་རང་ནས་སོ་སོ་ལ་རང་དབང་མེད་པའི་ཐོག་ནས་སྐྱེ་བ་འདི་བླངས་རེད་པ། འཁོར་བ་འདི་ནང་ལ་སྐྱེས་རེད་པ། འཁོར་བ་འདི་ཡི་ནང་ནས་ཀྱང་དཔེར་ན་ཁ་ཤས་བོད་ལ་སྐྱེས་འགྲོ་ཁ་ཤས་རྒྱ་གར་ལ་སྐྱེས་ཡོད་རེད་པ་ཁ་ཤས་འདིར་བདེ་སྐྱིད་གླིང་ལ་སྐྱེས་ཡོད་རེད་པ། ད་དེ་ལ་ཡང་སྐྱེས་ཚར་བའི་གཞུག་གུ་དེ་ལ་སྐྱེ་བའི་སྡུག་བསྔལ་ག་ཚོད་མྱོང་ཡོད་རེད། ད་སྐྱེ་བའི་སྡུག་བསྔལ་སྒང་ལ་ན་བའི་སྡུག་བསྔལ། ད་ན་བའི་སྡུག་བསྔལ་གང་ལ། ཨ་ནི། ལུས་ཀྱི་སྡུག་བསྔལ་སེམས་ཀྱི་སྡུག་བསྔལ་འདི་གས་ནི་བྱས་ཨ་ནི་ཚ་གྲང་གི་སྡུག་བསྔལ། ད་ད་ལྟ་དེ་ནམ་ཞིག་ཚ་བའི་སྐབས་སླེབས་ཡོང་དུས་ཚ་བའི་སྡུག་བསྔལ་འདུག་བ། འདོད་པ་མི་འདུག་བ་རང་དབང་ཁོ་རང་མི་འདུག་བ་ཚ་བའི་སྡུག་བསྔལ་མྱོང་བསྡད་ཀྱི་འདུག་བ། ཅེས་སོགས་འདི་འདྲས་ཡིན་ཙང། སོ་སོ་ལ་རང་དབང་གང་ཡང་མེད་པར་འདི་འདྲས་སྡུག་བསྔལ་མྱོང་དགོས་ཡ་དེ་ག་རེ་བྱས་རེད། སུས་བཟོས་རེད་ལབ་ན། སོ་སོ་རང་གིས་བཟོས་རེད་ལགས། རང་གི་རྙོག་དྲ་རང་གིས་བཟོས་ལབ་ན་དེ་ནང་བཞིན་བྱས་ནས་སོ་སོས་བཟོས་བསྡད་ཡག་རེད། ཨ་ད་ཆི། ད་ད་ད་ད་སྡུག་བསྔལ་ཡོད་པ་དེ་མྱོང་གི་མྱོང་གི་ད་མ་འོངས་པ་འདི་འདྲའི་སྡུག་བསྔལ་མ་ཡོང་ཡ་བྱེད་ཀྱི་རྩིས་ཅིག་རྒྱག་དགོས་རེད་མ་གཏོགས་ད་ལྟ་ནང་བཞིན་སྡུག་བསྔལ་རྐྱང་རྐྱང་མྱོང་ནས་འགྲོ་དགོས་བྱུང་ན་ག་འདྲས་བྱེད་ཀྱི་རེད་རེད་བ། ད་ད་དུང་ད་ད་སོ་སོ་མི་རེད་ད། སྐྱེ་བ་མཇུག་མ་ག་པར་སྐྱེ་གི་ཡོད་འགྲོ་ཧ་གོ་ཡ་ཡོད་མ་རེད་བ། རེད་བ། འོ་ན་འདི་འདྲའི་ཡིན་པ་ཡིན་དུས་ཙམ་པ་དངོས་གནས་དྲང་གནས་བསམ་བློ་གཏིང་རིང་པོ་གཏང་དགོས་ཀྱི་འདུག་བ། ད་དེ་ནས་འདི་ཤོག་གུ་དེ་ཤོག་གུ་བདུན་པ་ཐིག་ཕྲེང་གཉིས་པ། དེ་ནི་ཟེར་དུས་ད་གིན་གོང་དུ་བཤད་པའི་སྐྱེ་བ་ཐོག་མེད་ནས་ད་ལྟ་བར་དུ་སྡུག་བསྔལ་མ་བྱུང་ན་བསམ་ན་ཡང་སྡུག་བསྔལ་མུ་མཐའ་མེད་པ་མྱོང་བསྡད་ཡ་དེ་ག་རེ་བྱས་རེད་ཟེར་ན་དེ་ནི་བསམ་བློ་གཏོང་སྟངས་དང་ལས་ཀ་བྱེད་སྟངས་ནོར་ནས་བྱུང་བ་སྟེ། དཔེར་ན་ཚོང་དཔོན་ཆེན་པོ་ཞིག་གིས་ཚོང་གི་རྩིས་ནོར་ཏེ་སྡུག་བསྔལ་མྱོང་བ་དང། ཞིང་པས་ཞིང་ལས་ནོར་ཏེ་མུ་གེས་སྡུག་བསྔལ་བྱུང་བ་ལྟ་བུའོ། ཞིང་ཁ་ནང་ཞིང་ལས་པ་གཅིག་གིས་ཞིང་ཁ་གི་ལས་ཀ་བྱེད་སྟངས་ནོར། ཞིང་ཁ་ནང་ལ་འབུ་རྒྱག་ཡ་གི་ལས་ཀ་རྐྱང་རྐྱང་བྱས། ཨ་ནི་ཞིང་ཁ་ནང་ལ་འབུ་རྒྱག་ས་བོན་ཚང་མ་བཟས། ཞིང་ཁ་ནས་སྟོན་ཐོག་རྒུད་ནས་སྐྱེ་ཡ་མེད། ཨ་ནི་སྟོན་ཐོག་རྒུད་ནས་མེད་དུས་ཟ་ཡ་བཏུང་ཡ་ཁྱོན་ནས་མེད་བ་ཡིན་ཙང་ཚང་མ་བཀྲེས་ལྟོགས་ཀྱི་སྡུག་བསྔལ་མནར་བསྡད་པ་ཅིག་ལུང་པ་ཁོ་རང་ཟ་རྒྱུ་མེད་པ་བྱུང་ན་ཨ་ནི་མུ་གེ་བྱུང་སོང་ཟེར་གྱི་རོ་བ་ད། འོ་ད་འདི་འདྲས་ཆགས་ཀྱི་འདུག་ལ་ད་ཞིང་པས་ཞིང་ལས་དོར་ཏེ་མུ་གེའི་སྡུག་བསྔལ་བྱུང་བ་ལྟ་བུའོ། བྱས། ད་འདི་བར་དུ་ཨ་ལེ་སྔོན་ལ་ག་རེ་ཆགས་སོང། འགྲོ་བ་རྣམས་ཀྱི་གནས་སྟངས་འདི་སྤྱིའི་གནས་སྟངས་འདི་འདི་ཞུས། ད་མ། ད་དུང་རེ་རེ་ནས་མར་ཞུས་ན། འོ་ན་འགྲོ་བ་རྣམས་ལ་སྡུག་བསྔལ་ལམ་དཀའ་ངལ་གང་དང་གང་ཡོད་དམ་ཞེ་ན། སྤྱིར་ན་འགྲོ་བ་རྣམས་ལ་ཕྱི་ནང་གི་འབྱུང་བཞི་མ་སྙོམས་པའི་དཀའ་ངལ། ད་ཕྱི་ལོག་གི། འབྱུང་བཞི་ཟེར་དུས་ཕྱི་ལོག་གི་འབྱུང་བ་བཞི་ས་ཆུ་མེ་རླུང་བཞི། མ་སྙོམས་པའི་སྐབས་ལ་དཀའ་ངལ་ཞེ་པོ་ཡོང་གི་འདུག་བ། ད་ཕྱི་ལོགས་ཀྱི་འབྱུང་བཞི། མ་སྙོམས་པའི་དཀའ་ངལ་སྒང་ལ། ང་ཚོ་གཟུགས་པོའི་ནང་ལ་ཡང་ས་ཆུ་མེ་རླུང་གི་འབྱུང་བཞི་ཡོད། དེ་འབྱུང་བཞི་དེ་འཁྲུགས་ཡོང་དུས་ཨ་ནི་ནད་པ་ཟེར་མཁན་དེ་ཆགས་འགྲོ་གི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང། ནང་གི་ཨ་ནི་འབྱུང་བ་བཞི་འཁྲུགས་ནས་ཡང་དཀའ་ངལ་བྱས་ནས་ཕྱི་ནང་གི་འབྱུང་བཞི་ཟེར་དེ་བྱས། ད་དེའི་སྒང་ལ་ཨ་ནི་ཐུན་མོང་གི་ལས་ཀྱི་འབྲས་བུ་ནང་ལ་ས་ཡོམ་དང། ཆུ་ལོག་གི་དཀའ་ངལ། ད་དེ་དེང་སང་འཛམ་བུ་གླིང་ལ་ཡང་ནས་ཡང་དུ་ཡོང་བསྡད་ཡ་ཅིག་རེད་བ། འོ་ད་དེ་ཡིན་དུས་ས་ཡོམ་གྱི་དཀའ་ངལ་ཆུ་ལོག་གི་དཀའ་ངལ། དེ་ནས་ཆར་ཆུ་དཀོན་ཞིང། ཨ། ཆར་ཆུ་དཀོན་པའི་དཀའ་ངལ། ཚ་དྲོད་ཆེ་བའི་དཀའ་ངལ། དེ་ནས་དམག་འཁྲུག་ཆེན་པོ་འདི་འདྲས་དམག་ཆེན་དང་པོ་གཉིས་པ་དང་དམག་ཆེན་གསུམ་པ་ཡོང་ངེས་ཀྱི་ཉེན་ཁ་ཡོང་སྲིད་པ་དེ་མིན་ན་ཡང་དམག་འཁྲུག་ཆུང་ཆུང་མང་པོ་དཔེ་སྔར་བརྒྱབ་ཚར་རེད་ད་དུང་ཡང་རྒྱག་བཞིན་པ་རེད། དེ་ཡིན་ཙང་དམག་འཁྲུག་ཆེ་ཆུང་སྣ་ཚོགས་པའི་དཀའ་ངལ། དེང་སང་ཡིན་ན་ཡུ་ཀེ་རིན་དང་ཨུ་རུ་སུ་གྱི་དམག་གི་སུ་ར་བུ་དེ་བརྒྱབ་དང་རྒྱག་བཞིན་པ་རེད་བ་ད་ཞེད་སྣང་ཞུ་གི་འདུག་བ་ད་ཨེ་དྲན་པ་མི་བཞུགས་ཡིན་ཡིན་སའི་སྒང་ལ་ལེ་བྲོ་ལེ་བྲོ་བྱེད་ཀྱི་འདུག་བ། བྱས་ཙང་ང། དམག་འཁྲུག་བར་མཚམས་འཇོག་བྱེད་ཡ་མེད་བ། ད་དུང་ཡང་ཤུགས་ཆེ་རུ་བཏང་ཡ་བྱས་ཡོང་དུས་ཙམ་པ། ཕ་གིར་ལུང་པ་གཉིས་དམག་རྒྱག་གི་ཡོད་རེད་དེ། ག་གཟུགས་རེད་ད་རྟེན་འབྱུང་ཡིན་ཙང་གཅིག་ལ་གཅིག་བརྟེན་བསྡད་ནས་ཡོད་པ་ཡིན་ཙང། པེ། ཨེ་ཤེ་ཡ་དང་ཡུ་རོབ་དང། ཨ་ནི་གཅིག་གི་ཨ་རི་དང་འཛམ་གླིང་སྤྱི་ཁོ་རང་ལ་དཀའ་ངལ་འཕྲད་ཀྱི་རོ། ཨོ་ད་དེ་འདྲ་ཡིན་པ་ཡིན་དུས། ཨོ། དམག་འཁྲུག་ཆེ་ཆུང་སྣ་ཚོགས་པའི་དཀའ་ངལ། ད་དེ་ནས་ཁོར་ཡུག་དེང་སང་ཁོར་ཡུག་པའི་འབག་བཙོག་ཆགས། དེ་ནས་དེ་འདྲས་ཀྱི་ཐོག་ནས་དཀའ་ངལ་ཡོད་ཙང་ཁོར་ཡུག་དང་འབྲེལ་བའི་དཀའ་ངལ། ད་དེ་ནས་ཆབ་སྲིད་ཀྱི་ཐོག་ནས་དཔེ་ཁོ་རང International National ད་གང་འདྲ་དེ་འདྲས་ཀྱི་ཐོག་ནས་ཆབ་སྲིད་ཀྱི་ཐོག་ནས་དཔེ་དམག་སྲིད་ཀྱི་རྙོག་དྲ་འདུག་བ་འོ Politics སེ་འོ་ད་ཆབ་སྲིད་ཀྱི་རྙོག་དྲ་འོ་དེ་ནས་ཅིག་གིས་ཨ། ཁྱོད་ང་རང་ཚོ་ཅིག་གི་ཁ་ཟུར་རེད་བོད་པ་ཉུང་ཤས་ཅིག་མ་གཏོགས་ཡོད་མ་རེད་ད་དུང་སྐྱབས་བཅོལ་བའི་ངོས་ནས་སྐད་ཆ་བཤད་པ་ཡིན་ན་ཨ་ནི་དཔེ་མི་སྲིད་ཀྱི་མི་གྲངས་འབོར་ཉུང་ཉུང་རེད་དེ། དོན་དག་མེད་པའི་གི་ཨ་ནི་ཅིག་གི་ཆབ་སྲིད་ཀྱི་ཐོག་ནས་རྙོག་ཁྲ་མང་པོ་ཅིག་རྫོགས་ཡ་མེད་པ་ཅིག་སླེབས་བསྡད་ཀྱི་འདུག་བ། བྱས་ཙང་འདི་ཚོ་ག་རེ་རེད་ད། འོང། ད་དེ་ནང་བཞིན་གྱི་མི་རིགས་དབྱེ་འབྱེད་ཀྱི་དཀའ་ངལ། རིགས་རུས་དབྱེ་འབྱེད་ཀྱི་དཀའ་ངལ། མི་རིགས་དང་རིགས་རུས་དབྱེ་འབྱེད་ཀྱི་དཀའ་ངལ། དེ་ནང་བཞིན་ཆོས་ལུགས་ཀྱི། ད་འཛམ་གླིང་འདི་ནང་ལ་ཡང་ཆོས་ལུགས་འདི་སྐད་འདི། རྩ་བའི་ཆ་ནས་ཡག་པོ་རེད། རེད་དེ་ཆོས་ལུགས་དེ་ཡི་བྱེད་པ་པོ། ཆོས་དེ་ལ་དད་པ་བྱེད་མཁན་གྱི་མི་དེ། ཨ་ནི། ཆགས་སྡང་གི་དབང་དུ་སོང་ཡོང་དུས་ཨ་ནི། ཆོས་ལུགས་ལ་བརྟེན་ནས་ཨ་ནི། ཆགས་སྡང་བྱས། ཨ་ང་ཚོའི་ཆོས་བཟང་ཁོང་ཚོས་ཆོས་བསྣུབ་ཀྱི་རེད་ལབ་ནས་ཨ་ནི་རྙོག་དྲ་ཡོང་གི་ཡོད། ཅིག་གིས་འདི་ནང་བཞིན་གྱི་རྒྱ་གར་ཁོ་རང་ནང་ལའི་ཡོང་གི་ཡོད་རེད་ལ་ང་རང་ཚོ། ཅིག་གི། ཅིག། ནང་པ་ཅིག་གཅིག་གི་ནང་ལ་ཡིན་ན་ཡང་ཐེ་ར་བ་ད་མ་ཧ་ཡ་ན་བ་ཇར་ཡ་ན། ད་ཡང་བོད་བོད་དང་ཧི་མ་ལ་ཡའི་རིགས་རྒྱུད་གཅིག་གྱུར་ཡིན་ན་ཡང་རྙིང་མ་བཀའ་བརྒྱུད་ས་སྐྱ་དགེ་ལུགས་དེ་འདྲས་ཀྱི་ཐོག་ནས་ཆགས་སྡང་སོང་རེད་བ། ཆགས་སྡང་གི་དབང་དུ་མ་སོང་ན་ཆོས་ལུགས་ཚང་མ་ལ་ཡ། དད་མོས་བྱེད་ཐུབ་ཡག་ཡོད་རེད་བྱེད་ཐུབ་པའི་རྒྱུ་མཚན་ཡོད་རེད་བ། ང་རང་འདྲ་བོ་ཆ་བཞག་པ་ཡིན་ན་རྙིང་མ་བཀའ་བརྒྱུད་ས་སྐྱ་དགེ་ལུགས་དང་བཅས་པ། མ་ཧ་ཡ་ན་བ་ཇར་ཡ་ན་མ་ཟད་ཐེ་ར་བ་ད་དང་བཅས་པ་དེ་གས་ཚང་མ་ལ་ཐོས་བསམ་བྱེད་དུས་ཚང་མ་དཔེ་ཕྱག་འཚལ་བའི་འོས་སུ་གྱུར་བ། དད་པ་སྐྱེ་བའི་གཞི། ཚང་མ་དཔེ་རང་སེམས་རྒྱུད་འདུལ་བའི་ཐོག་ནས་ཐར་པ་དང་ཐམས་ཅད་མཁྱེན་པའི་ས་ལ་ཁྲིད་ཡག་གི་སངས་རྒྱས་ཀྱིས་གསུངས་པའི་ཆོས་གཅིག་གྱུར་ཡིན་པ་བསམ་གྱིས་མི་ཁྱབ་པ་ཅིག་འདུག་བ། རེད་བ་རེད་དེ་ཡང་དེ་འདྲའི་གི་ཐོག་ནས་མ་གཟིགས་པ་བྱས་ད་ག་ཚོད་ཅིག་གི་ཆོས་ལུགས་མིང་ཁ་ལ་འཁྱེར་ནས་རྙོག་ཁྲ་མང་པོ་བཟོས་འདུག་བ་ཨ་ར་དེ་ཚོ་བྲལ་ཏེ་ད་ད་དེ་ནང་བཞིན་གྱི་དབུལ་ཕྱུག་མ་སྙོམས་པའི་དཀའ་ངལ་ཁ་ཤས་དཔེ་ཐབས་སྐྱོ་ལ་ཟ་རྒྱུ་བཏུང་རྒྱུ་གོན་རྒྱུ་མེད་པ་བསྡད་ས་ཁང་པ་མེད་པ་དེ་འདྲའི་གི་ཐོག་ནས་དཀའ་ངལ། ཁ་ཤས་དཔེ་ཕྱུག་པོ་ཡིན་ཚུལ་ལབ་ཕྱུག་པོ་ཕྱུག་པོ་ཡིན་ཚུལ་ལབ་ནས་བྱས་ཡང། དབུལ་པོ་ཉམ་ཐག་ལ་ཡང་མཐོང་ཆུང་ཁྱད་གསོད་བྱས། ཕྱུག་པོ་ཁོ་རང་ཚོ་ནང་ཕན་ཚུན་འགྲན་བསྡུར་བྱས། དེ་འདྲའི་གི་ཐོག་ནས་ཡང་དཀའ་ངལ་འདུག་བ། འགྲན་སེམས། འོ་ད་དེ་འདྲའི་དབུལ་ཕྱུག་མ་སྙོམས་པའི་དཀའ་ངལ། གྱེན་ལོག་དང་དྲག་སྤྱོད་དང་གདུག་རྩུབ་ཀྱི་དཀའ་ངལ། ཨ་ནི་ཇག་པ་དང་རྐུན་མ་བཙན་གཡེམ་གྱི་དཀའ་ངལ། ཀོ་རོ་ན་བའི་རུས་ལྟ་བུའི་ནད་ཡམས་ཀྱི་དཀའ་ངལ། མི་སྒེར་དང་ཁྱིམ་ཚང་ནས་བཟུང་རྒྱལ་ཁབ་བར་གྱི་དཀའ་ངལ་འདྲ་མིན་མཐའ་ཡས་པ་ཡོད་རེད་ལ། བྱས་ཙང་ད་འཛམ་བུ་གླིང་འདི་ནང་ལ་དཀའ་ངལ་རབ་དང་རིམ་པ་ཅིག་ནི་ཡོད་རེད་བ། ད་དཀའ་ངལ་འདི་འདྲ་དེ་རབ་དང་རིམ་པ་ཅིག་ཡོད་པ་དེ་དཀའ་ངལ་དེ་མུ་མཐུད་ནས་དགོས་ཀྱི་འདུག་པས་དགོས་ཀྱི་མི་འདུག་འཛམ་གླིང་མི་དམངས་ཀྱིས་ཐག་བཅད་རོགས། ད་དཀའ་ངལ་དེ་མུ་མཐུད་དུ་དགོས་ཀྱི་མེད་ན། དཀའ་ངལ་མེད་པ་བཟོ་ཡག་གི་ཐབས་ལམ་བཙལ་དགོས་པ། དཀའ་ངལ་མེད་པ་བཟོ་ཡག་གི་ཐབས་ལམ་དེ་ཕར་བཙལ་ཡོང་དུས་ཐབས་ལམ་ག་འདྲི་བཙལ་ན། ཕྱི་ལོག་ནས་དཀའ་ངལ་ཚང་མ་ཕྱི་ལོག་ནས་ཡོང་རེད་ལབ་ན་ནི་མེད་པ་བཟོ་ཐུབ་ཡག་ཁོ་རང་ཡོད་མ་རེད་གཅིག་མེད་པ་ཆགས་དུས་གཅིག་ཡོང་གི་རེད་གཅིག་མེད་པ་ཆགས་དུས། དཔེར་ན་ནད་ཡམས་འདྲ་པོ་ཆ་བཞག་ན་སྔོན་མ། ནད་ཡམས་ཅིག་བྱུང་ལོ་བརྒྱ་ཡི་གོང་ལ་ཨ་ནི་ལྔ་བཅུ་གོང་ལ་ཉི་ཤུ་སུམ་ཅུ་གོང་བྱུང་ད་ཡང་ནད་ཡམས་གསར་པ་ཡོང་གི་འདུག་བ། ཀོ་རོ་ན་ཁོ་རང་ལ་ཡང་དང་པོ་གཉིས་པ་གསུམ་པ་འདུག་སེ་སླེབས་ཡོང་གི་འདུག་བ། བྱས་ཙང་ད་དེ་བཟོས་དུས་ཕྱི་ལོག་ནས་དཀའ་ངལ་མེད་པར་བཟོ་ཡ་གི་འབད་བརྩོན་བྱེད་ཡང་གཏན་དགོས་རེད་དེ་གཙོ་བོ་དཀའ་ངལ་དེ་ལ་གདོང་ལེན་བྱེད་མཁན་གྱི་མི་སོ་སོའི་གི་བསམ་བློ་གཏོང་སྟངས་གི་ཐོག་ནས་དཀའ་ངལ་རང་ལ་མ་འཕྲད་ཡ་གི་ཐབས་ཤེས་བྱེད་ཐུབ་ན་ཡག་ཤོས་འདི་རེད་བ། གཅིག་གི་སྤྱོད་འཇུག་ནང་ལ་ཡ། ཚེར་མ་མེད་པར་བཟོ་དགོས་བྱུང་ན་ཚེར་མ་མང་པོ་ཞེ་པོ་ཅིག་ཡོད་རེད་ཚང་མ་མེད་པར་བཟོ་ཐུབ་ཀྱི་མ་རེད། དེ་ལས་ཚེར་མ་གང་ལ་ཡང་འགྲོ་ནི་འགྲོ་དགོས་ཡོད་པ་བྱས་ཚེར་མ་དེ་གིས་མ་ཟུག་པའི་ཆེད་དུ་སོ་སོ་རྐང་པ་ཆུང་ཆུང་ཅིག་མ་གཏོགས་མེད་ན་རྐང་པ་དེ་ལ་ཀོ་བ་གཡོག་བཞག་ན། འཛམ་བུ་གླིང་གཡས་གཡོན་ལ་ཚེར་མ་ག་ཚོད་ཡོད་ན་ཡང་དེ་རང་ལ་ཚུར་མ་ཟུག་པའི་གི་ཕན་ཐོགས་ཡོང་གི་རེད་བ། དེ་ནང་བཞིན། ཕྱི་ལོག་དཀའ་ངལ་དེ་གི་དེ་རེ་རེ་རེ་རེ་ནས་མེད་པར་བཟོ་ག་འགྲོ་ན་བཟོ་ཐུབ་ཡག་ཁོ་རང། ད་ཕྱི་ཡི་དཀའ་ངལ་ཟེར་མཁན་དེ་ཡང་མིའི་སེམས་ཀྱི་བསམ་བློ་གཏོང་སྟངས་ཀྱི་ཐོག་ནས་རྟོག་པས་ཕར་བཞག་ཡོང་གི་ཡོད་ཙང། བསམ་བློ་གཏོང་སྟངས་ཀྱི་ཐོག་ནས་ཕྱི་ཡི་དཀའ་ངལ་དེ་སོ་སོའི་ངོས་ནས་དཀའ་ངལ་མ་ཡིན་པར། གཞན་གྱིས་སྤྱིར་བཏང་དཀའ་ངལ་བརྩིས་བསྡད་ཡ་དེ་རང་ལ་ཡང་དཀའ་ངལ་མ་ཡིན་པར་བདེ་བ་ཡིན་པ་ཅིག་དེ་འདྲའི་གི་བསམ་བློ་གཏོང་ཐུབ་ཡ་གི་ཁྱད་ཆོས་དེ་འདྲའི་ཅིག་བྱུང་བ་ཡིན་ན། གང་ལྟར་རྐང་མཐིལ་ཨ་ནི་གཅིག་གི་ག་ཟེར་རེད། ཀོ་བས་གཡོགས་པ་ནང་བཞིན་སོ་སོའི་སེམས་དེ་ཨ་ནི་རྐྱེན་ངན་བྱང་ཆུབ་ལམ་དུ་ཁྱེར་ཐུབ་ཡ་དེ་འདྲའི་གི་གང་ལྟར Mind Training གི་ནང་ལ་ཡོད་པའི་ཐབས་ལམ་གྱི་ཆོས་དེ་གིས་སོ་སོའི་སེམས་དེ་སྐྱོབ་ཐུབ་པ་ཡོད་ན། ཕྱི་ལོག་དཀའ་ངལ་ག་ཚོད་ཡོད་ན་ཡང་སོ་སོ་ལ་དཀའ་ངལ་འཕྲད་ཡ་མ་རེད། དཔེར་ན་ཆ་བཞག་པ་ཡིན་ན་ན་ནིང། ཀོ་རོ་ན་ཉིས་སྟོང་བཅུ་དགུ་དང་ཉིས་སྟོང་ཉི་ཤུ་དེ་འདྲའི་སྐབས་ལ་ཀོ་རོ་ན་ན་ཚ་བྱུང་བ་དེ་གཅིག་པ་རེད། གཅིག་པ་རེད་དེ། འགའ་ཤས་ལ་ཞེ་པོ་དཀའ་ངལ་འཕྲད་བསྡད་ཡ་ཅིག། འགའ་ཤས་ལ་ཡང་ཀོ་རོ་ན་ན་ཚ་སོ་སོའི་འགྲམ་དེ་པར་དང་གཡས་གཡོན་དེ་པར་ཡོད་རེད་ལབ་ན་ཡང་སོ་སོ་སོ་སོའི་ཉམས་ལེན་འདི་གི་དེ་ཡག་པོ་བྱས་ནས་བསྡད་ཡོང་དུས་སེམས་ལ་ག་ཡང་ཁྱད་པར་འགྲོ་མི་འདུག་ཁ་ཤས་ཀོ་རོ་ནའི་ན་ཚ་དེ་འདྲ་སོ་སོ་ནང་ལ་མ་ཡོང་གོང་ནས་དཔེ་བསམ་བློ་འདྲ་མི་འདྲ་མང་པོ་བཏང་ནས་ན་ཚ་མ་ཡོང་གོང་ནས་ཨ་ནེ་བེད་ཀོ་ར་ཕ་གིས་སྙོག་གྲོག་སྙོག་གྲོག་བྱས་འགྲོ་གི་འདུག་ཨ་བྱས་ཙང་འདི་ཡིན་པ་ཡིན་རེད་བསམ་ན་དཔེ་ཁྱད་མཚར་བ་ལ་ན་ཚ་དེ་གཅིག་རེད་དེ་མི་སོ་སོ་སོ་སོའི་གི་བསམ་བློའི་འཁྱེར་སྟངས་ཀྱི་ཁྱད་པར་ཞེ་པོ་འགྲོ་གི་འདུག་ཨ་བྱས་ཙང་འདི་འདྲ་ཡིན་པ་ཡིན་ཙང་འོ་ད་དེ། ད་བྱས་ཙང་འདི་ཡིན་པ་རེད་བྱས་ཙང་འདི་འདྲའི་ཡིན་ཙང Mind Training བློ་སྦྱོང་གི་ཆོས་དེ་ཡག་པོ་ཡོད་ན་ཕྱི་ལོགས་ལ་དཀའ་ངལ་འདི་འདྲའི་མང་པོ་ཡོག་རེད་དེ་སེལ་ཡག་ལ་དཔེ་མཚོན་ཡིན་པོ་འདི་འདྲའི་ཡིན་ཙང་ཨ་ལས་རྙེད་ལ་ཕྱི་ལོགས་ལ་དཀའ་ངལ་ག་རེ་ག་རེ་ཡོད་པ་འདི་དེ་བཤད་པ་རེད་མཐའ་ཡས་པ་ཡོད། ཁྱད་པར་དུ་འགྲོ་བ་མི་རྣམས་ལ་ས་དེ་ཟེར་ཡ། སྤྱི་བཏང་གི་དཀའ་ངལ་འདི་ཡོད་པའི་སྒང་ལ་འགྲོ་བ་མི་ཟེར་མཁན་དེ་ལ་དམིགས་བསལ་དཀའ་ངལ་མང་ཡོག་རེད། དངོས་གནས་བྱས་ན་དུད་འགྲོ་འདི་ཚོ་ལ་མང་བ་ཡོད་དགོས་རེད་པ། མི་དྲག་པ་ཡིན་ཟེར་དགོས་རེད་པ་དུད་འགྲོ་སྐྱོ་བ་ཡིན་ཟེར་དགོས་རེད་པ། དེ་ལ་མི་ལ་དཀའ་ངལ་མང་བ་ཡོད་རེད། དེ་ག་འདྲས་སེ་ཡོད་རེད་ལབ་ན། མི་དེ་ལ་སེམས་ཡོད་པ་བྱས་སེམས་དེ་ལྟས་ས་ཅིག་གི་རིག་པ་གྲུང་པོ་འདྲ་ཅིག་ཡོད་ཙང་དེ་དང་མཉམ་དུ་རྣམ་རྟོག་འདྲ་མི་འདྲ་འཁོར་གི་འདུག་མི་ལ།

ཁྱད་པར་དུ་འགྲོ་བ་མི་རྣམས་ལ་རྣམ་རྟོག་མང་བས་ལུས་ཀྱི་དཀའ་ངལ་གྱི་ཐོག་སེམས་ཀྱི་དཀའ་ངལ་ཧ་ཅང་ཆེན་པོ་ཡོད། དཔེར་ན། ད་འདི་ན་དཔེ་མཚོན་མང་པོ་བརྒྱབ་ཡོད་ད་བལྟས་ཟེར་ཡ། ཐོག་མར་ཨང་ཀི་དང་པོ། ཐོག་མར་སེམས་ནང་མི་ཤེས་པའི་རྨོངས་པའི་དབང་གིས་མུན་པ་བབས་པ་ལྟ་བུ། སེམས་ལ་གསལ་ཆ་དང་རྟོག་དཔྱོད་ཀྱི་ནུས་པ་ཟེར་དུས་ཤེས་རབ་ཀྱི་ནུས་པ། རྟོག་དཔྱོད་ཀྱི་ནུས་པ་མེད་པས་སེམས་མི་གསལ་ཞིང་རྒྱ་ཆུང་བ་དང་གུ་དོག་པའི་དཀའ་ངལ་ད་དེ། སེམས་ཀྱི་དཀའ་ངལ་དེ་ཚོ་གྲངས་ཀ་བརྒྱབ་ཡོད་ད་ང་རང་ཚོ་ལ་སེམས་ཀྱི་དཀའ་ངལ་གཅིག་འདི་ག་རེ་ཡོད་རེད་ལབ་ན་སེམས་རྒྱ་ཆུང་བ་དང་བུ་སུ་དོག་པོ་དེ་འདྲའི་གི་དཀའ་ངལ་གཅིག་ཡོད་རེད་གཅིག་བྱས། གཉིས་པ། ཡང་སེམས་ལ་རེ་བ་དང་དོགས་པ་སོགས་རྣམ་རྟོག་མང་བ་ལ་བརྟེན་ནས། སྦྱོར་བ། ཨ་ནི། བསམ་བློ་འདྲ་མིན་འཁོར་ནས་སེམས་ཞི་ལྷོད་མེད་པར། སེམས་ཞི་ཞིང་ལྷོད་པ། སེམས་ཞི་ལྷོད་མེད་པར། ཉལ་ཡང་གཉིད་མི་ཁུག་པ། གཞས་ཉན་ཡང་གཞས་སྙན་པོ་མི་ཚོར་བ། བཟའ་བཏུང་བཟང་པོ་ལ་སྤྱོད་ཀྱང་ཞིམ་ཚོར་མེད་པ་སོགས་ཀྱི་དཀའ་ངལ་ཡོད། ད་དཀའ་ངལ་གཉིས་པ་འདི། དེ་རེད་འདུག་པ། རྣམ་རྟོག་མང་བའི་ཐོག་ནས་སེམས་ལྷོད། ཞི་ཞིང་ལྷོད་པ་འདྲ་ཅིག་མི་སྡོད་མཁན།

བྱས་ཙང་ད་དེ་འདྲས་བྱས་འགྲོ་ཡོང་དུས་སྤྱིར་ཤེས་ཡོན་ཅིག་ཤེས་ཀྱི་ཡོག་རེད། དེ་འདྲས་ཀྱི་ཐོག་ནས་བལྟས་ཟེར་རྣམ་དཔྱོད་ཡོག་རེད་སྔོན་མ་སློབ་གྲྭ་ལ་མ་འགྲོ་གོང་གི་སྤུ་གུ་འདི་དང་སློབ་གྲྭ་ཐོན་ཡོང་དུས་སྤུ་གུ་འདི་གི་སློབ་སྦྱོང་ཁྱད་པར་ཕྱིན་པ་ཡིན་ཙང་སློབ་སྦྱོང་སློབ་སྦྱོང་བྱེད་པའི་གོ་སྐབས་རག་པ་ཡིན་ཙང། རིག་པ་བལྟས་ཟེར་ཅིག་ཡག་ག་འདྲ་ཅིག་དེ་འདྲས་ཏན་ཏན་ཡོག་རེད། བློ་གྲོས་ཡར་རྒྱས་ཕྱིན་ཀྱང། ད་ཡིན་ན་ཡང་ག་རེ་ཡོད་རེད་ལབ་ན། སེམས་ཀྱི་སྐོར་ལ་སློབ་སྦྱོང་མ་བྱས། སེམས་པ་བཟང་པོ་དང་ངན་པའི་སློབ་སྦྱོང་མ་བྱས། སེམས་པ་ངན་པ་སྤང་དགོས་ཡག་གི་སློབ་སྦྱོང་མ་བྱས། སྤང་ཡག་གི་ཐབས་ལམ་མ་ཤེས་པ་ཡིན་དུས། སློབ་སྦྱོང་ཡོད་རེད་དེ། སློབ་སྦྱོང་དེ་ཡོད་པ་གི་ཐོག་ནས་མི་དཔེ་ང་རྒྱལ་ཚ་བོ། ཕྲག་དོག་ཚ་བོ། འགྲན་སེམས་ཚ་བོ། མཐོང་ཆུང་ཚ་བོ། སྤུ་གུ་འགའ་ཤས། སོ་སོ་སློབ་སྦྱོང་ཡག་པོ་ཆགས་ཡ་དེ་ཕ་མ་གཉིས་ཀྱིས་ཨ་ནི་འགྲོ་སོང་དཀའ་ལས་བརྒྱབ་ནས་དངོས་གནས་ཚིག་ཚིག་ཨ་ད་དེ་བ། དེ་སུ་ཊར་ཚོང་མཁན་མང་པོ་ཡོད་ཀྱི་རེད་ད་དེ་ནང་བཞིན་ཞིང་ཁ་ལས་ཀ་བྱས་ནས་དཔེ་དོན་དངོས་ས་ནས་སྤུ་གུ་ལ་བརྩེ་བའི་ཐོག་ནས་བསླབ་གྲྭ་ལ་བཏང་བྱམས་པོ་བྱས་བཙས་དེ་བྱས་ནས་དཔེ་སློབ་སྦྱོང་ཐོན་ཡོང་དུས་གཞུག་གུ་ནང་ལ་སླེབས་དུས་ད་ཕ་མ་ལ་ཞབས་ཕྱི་ཧུར་ཐག་ཕར་ད་ཞོག་ཕ་མའི་ཁ་ལ་ཉན་བྱས་ཁོ་རང་འདི་མེད་པས་དགེ། ད་ཕ་མ་ཁྱེད་རང་ཚོ་སློབ་སྦྱོང་མི་འདུག་ལྐུགས་པ་རེད་ཤག་དེང་དང་དེང་སང་གི་འགྲོ་སྟངས་ཤེས་ཀྱི་མི་འདུག་ཡས་ཡས་ཤེས་ཀྱི་མི་འདུག་མས་མས་ཤེས་ཀྱི་མི་འདུག་ལབ་ནས་དཔེ་མི་ཁོ་རང། ཁོ་རང་སློབ་སྦྱོང་ཡག་པོ་བཟོ་མཁན་ཕ་མ་རེད་དེ་བཟོ་མཁན་ཕ་མ་དེ་ལ་མཐོང་ཆུང་བཏང་མཁན་དཔེ་མང་པོ་འདུག་བ། དངོས་གནས་དྲང་ནས་བྱས་ཙང་འདི་འདྲས་ཡིན་པ་ཡིན་དུས། དེ། སེམས་ནང་ལ་ཚེ་འདི་དེ། ག་ཚོད་ཤེས་ཡོན་ཡར་རྒྱས་ཕྱིན་ན་ཡང་སེམས་ནང་ལ། བསམ་ངན་འདྲ་མིན་འཁོར་ཏེ། བསམ་བློ་ངན་པ་འདྲ་མིན་འདྲ་འཁོར་ཏེ། ལོག་རྟོག་དང་ད་དཀོན་མཆོག་གསུམ་ཡང་ཡོད་ཀྱི་མ་རེད། ལས་རྒྱུ་འབྲས་ཡང་ཡོད་ཀྱི་མ་རེད། སྐྱེ་བ་སྔ་ཕྱི་ཡང་ཡོད་ཀྱི་མ་རེད། ཟེར་ཡ་འདྲ་བོ་དེ་འདྲས། ཨ་ནི་དགེ་བ་བསགས་ན་ག་བ་བདེ་སྐྱིད་ཡོང་གི་རེད། མི་དགེ་བ་བྱས་ན་འབྲས་བུ་སྡུག་བསྔལ་ག་བ་ཡོང་གི་རེད་ཟེར་ཡ་འདྲ་བོ་དེ་འདྲས། ནས་ཡང་ཅིག་གཙུག་ལག་ཁང་ལ་འགྲོ་ན་ག་རེ་ཕན་ཐོགས་ཡོད་རེད་ཟེར་ཡ་འདྲ་བོ་དེ་འདྲ། དཀོན་མཆོག་ལ་ཕྱག་ཕུལ་ན་ག་རེ་ཡོད་རེད་ཟེར་ཡ་འདྲ་བོ་དེ་འདྲ། མཆོད། མཆོད་མེ་ཕུལ་ན་ག་རེ་ཡོད་རེད་ཟེར་ཡ་འདྲ་བོ། སྔོན་མ། དེ། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལ་ཡ། རྒྱ་མི་བོད་ལ་ཡ་སླེབས་ཡོང་དུས་ཨ་ནི་དམར་ཤོག། དམར་ཤོག་གིས་ཆོས་དུག་ལ་ཡ་བལྟས་པའི་ཐོག་ནས། ཨོ་ཁྱེད་རང་ཚོ་གི་དཀོན་མཆོག་ལ་ཡ་གཏོར་མ་ཕུལ་དུས་རྩམ་པ་རྩམ་པ་དཔེ་མང་པོ་ཞེ་པོ་ཅིག་ཕུལ་གི་འདུག་ཚང་མ་འཕྲོ་བརླག་རེད་ཟེར་ནས། དེ་ནས་ཁྱེད་རང་ཚོ་ཡ་གི་མར་མེ་དེ་འདྲ་ཕུལ་ཡོང་དུས་མར་བེད་སྤྱོད་བྱེད་གི་འདུག་དེ་ཚང་མ་འཕྲོ་བརླག་རེད་དེ་ལས་ས་རྩམ་པ་དེ་མར་སྤགས་རྩམ་པ་དེ་ཚུར་ཁྱེར་ཡོང་མཆོད་མེ་ཕུལ་ཡ་མར་དེ་ཚུར་རྩམ་པ་ཁ་ལ་བླུག་མར་སྤགས་བཟའ་དུས་ཞེ་དྲག་གི་ཕན་ཐོགས་ཆེ་གི་རེད་ཟེར་སྐད་ཆ་དེ་འདྲ་བཤད་ཡོད་རེད་བ། འོ་དེ་འདྲ་འདྲ་བོ་དེ་ཚོ་དེང་སང་བཤད་རོ་བཤད་རོ་བྱེད་གི་འོང་ང་ཚོས། རེད་སོང་ཨ། དེ་ཚོ་འདི་འདྲའི་ཡིན་པ་ཡིན་དུས་འོ་དེ་ཚོ་ལ་ག་རེ་ཟེར་གི་རེད་ལབ་ན་ཆོས་ལ་ལོག་པར་བལྟ་བའི་ལོག་རྟོག་ཟེར་གི་རེད། འོ་འདི་འདྲའི་ཡར་རྒྱས་ཡར་དུ་མང་དུ་མང་དུ་འགྲོ་ན་ཨ་ནི་གང་འཚམ་ཞུ་གི་རེད། འོ་ཆོས་དང་ཚུལ་ཁྲིམས་འདི་ག་ལེ་ག་ལེ་མཐོང་ཆུང་དང་ཆོས་བྱེད་ས་གི་དགོན་པ་ལྷ་ཁང་འདི་ཚོ་ཡང་དགོས་མ་རེད་ཆོས་ཀྱི་སློབ་སྦྱོང་འདི་ཚོ་ཡང་དགོས་མ་རེད་ཟེར་ཡ་འདྲ་བོ་དང། ད་ལྟ་ཁྱེད་རང་ཚོ་རྒན་གོག་སྐབས་ལ་བལྟས་ཙང་དགོན་པ་དགོན་པ་ར་བཟོས་ནས་ཕན་ཐོག་ཡོད་འགྲོ་གཞུང་དམངས་གཞོན་སྐྱེས་ཚོ་གི་སྐབས་ལ་འདི་ཚོ་གཏོར་བཞག་གི་རེད་དེ་ལས་ད་ལྟ་ནས་མ་བཞེངས་ན་ཡག་པོ་རེད་ཟེར་ཡ་འདྲ་བོ། ཚང་མ་འདི་ནས་ཡུལ་མགོར་ད་ཁེངས་སོང་ཨ། ཨོ་དེ་འདྲས་འདྲ་བོ་དེ་འདྲས་བོད་པའི་ཁ་ནས། སྟོན་པ་བཅོམ་ལྡན་འདས་ཀྱི་བཀའ་དྲིན་དང་འཕགས་པ་སྤྱན་རས་གཟིགས་ཀྱིས་སྐུ་ལས་དཔག་ཏུ་མེད་པ་བརྒྱབ་ནས་བཀའ་དྲིན་གྱིས་བསྐྱངས་བསྡད་པས་བོད་པའི་སླབ་གྲྭ་ནང་ལ་ཕྱིན་ནས་ཀྲིང་མོག་དང་རྡ་ལི་བཟས་ནས་ཡར་འཚར་ཡོང་ནས་ཡོང་བསྡད་མཁན་དེ་འདྲས་ཅིག་གིས། བཀའ་དྲིན་བསམ་ཤེས་མེད་པའི་ཐོག་ནས་སྐད་ཆ་འདི་འདྲས་ཁ་ནས་བཤད་ན་རྣམ་རྟོག་རེད་ད། དངོས་གནས་དྲང་གནས། དཔེ་མི་སྲིད་འདི་རེད་ད། རེད་བ། བྱས་ཙང་འདི་འདྲས་ཡིན་པ་ཡིན་ཙང། ཆོས་ལ་དུག་ལྟ་མཁན་གྱི་ཨ་ནི་ཅིག་གིས་དམར་ཤོག་ཚོགས་པ་འདི་ཚོ་གིས་སྐད་ཆ་འདི་འདྲས་བཤད་པ་ཡིན་ན། ཁོ་རང་གི་ལྟ་བ་འདི་གི་འགྲིག་བསྡད་ཡོད་རེད། ཁོ་རང་འཚར་ལོངས་བྱེད་ས་དེ་ཡང་ཁོ་རང་ཁོ་རང་གི་ངོས་ནས་བཤད་བསྡད་ཡ་དེ་ཁོ་རང་ངོས་ནས་འགྲིག་ཡོད་རེད་དངོས་ཡོད་གནས་ཚུལ་ལ་འགྲིག་གི་ཡོད་མ་རེད་པས་ཁོ་རང་ངོས་ནས། ཁོས་ཁ་ནས་འདི་འདྲ་བཤད་ཀྱི་འདུག་ལབ་ན་ཡིན་གྱི་རེད། ཁོ་སྐྱེས་ས་ཁོ་རང་ཕ་གིར་རེད། ལྟ་གྲུབ་ཁོ་རང་འདི་སྦྱངས་རེད་འཚར་ལོངས་དེ་ཐོག་ནས་བྱུང་རེད་སློབ་སྦྱོང་འདི་སྤྲད་རེད་ཀླད་པ་ཚང་མ་བཀྲུས་ཚར་རེད་ཡིན་ད་ཡིན་ལབ་ཆོག་རེད། ཆུང་ཆུང་སྒང་ལ་བོད་པའི་སླབ་གྲྭ་ལ་བཏང་བོད་པའི་སྐད་ཡིག་སྦྱངས་ཆོས་ཆོས་ལ་གང་ལ་གང་འཚམ་ཉན། དེ་འདྲས་བྱས་ནས་ཡར་ཆ་ཚང་ཐོན་ཡོང་མཁན་གཅིག་གི་ཁ་ནས་འདི་འདྲས་ལབ་པ་ཡིན་ན། ད་འདི་ལ་དམིགས་བསལ་གཏང་ཡག་ཡོད་མ་རེད་ད། དངོས་གནས་དྲང་གནས་བྱས་ཙང་འདི་འདྲས་ཡིན་པ་ཡིན་དུས་དེ་འདྲས་གཅིག་ང་རང་ཚོ་བོད་པའི་སྤྱི་ཚོགས་ནང་སླེབས་ན་མ་འོངས་པ་བོད་པའི་ཆོས་དང་རིག་གཞུང་ཚང་མ་རྩ་མེད་འགྲོ་ཡག་གི་རྒྱུ་རྐྱེན་ཆགས་ཡོད་དགོས་ཚོད་ཞིང་ཁ་ཡག་པོ་གཅིག་དང་མེ་ཏོག་ལྡུམ་ར་ཡག་པོ་གཅིག་ནང་ལ་རྩྭ་ངན་པ། དེ་སྡུག་ཅག་རེ་རེ་སྐྱེས་ན་འདི་གིས་ཞིང་ཁ་ཚང་མ་རོ་གཏང་ཡག་ཉེན་ཁ་ཡོད་རེད་སོང་བྱས་ཙང་འདི་ཡིན་དུས་མ་དགའ་བ་དང་ཁོང་ཁྲོ་དང་བྱེད་མི་ཉན་རེད་དེ་ཡིན་ན་ཁོ་རང་ངོས་ནས་བསམ་བློ་བཏང་ནས་འགྱུར་བ་གཏང་དགོས་རེད་རེད་བ། བྱས་ཙང་དེ་འདྲ་ཡིན་པ་ཡིན་དུས་ཚང་མས་འདི་ཚོ་འདྲ་དེ་དགོངས་པ་བཞེས་ཡ་དེ་ཧ་ཅང་གི་གལ་ཆེན་པོ་རེད་ད། འོ་དེ་དེ་རེད་ལོག་རྟོག་ཟེར་ཡ་དེ་དཔེ་སྡུག་ཅག་ཡོད་ལོག་རྟོག། འོ་དེ་དུ་བ་དེ། བྱས་ཙང་ཀ། ཨོ། ངས་ཁྱེད་རང་ཚོ་ལ་དཔེ་མཚོན་ལས་སླ་པོ་གཅིག་ཞུ་དཔེ་མཚོན་ལས་སླ་པོ་གཅིག། ཨོ། བལ་ཡུལ་རྒྱལ་ཁབ་ལ་ཅིག་ལྟོས་དང། ལོ་བཅོ་བརྒྱད་ཉི་ཤུ་གོང་ལ། ཨོ། བལ་ཡུལ་རྒྱལ་པོ་གིས་རྒྱལ་ཁབ་སྐྱོང་བའི་ཁ་ཐུག་དེ་ལ། ཅག་མི་མང་གི་དཔལ་འབྱོར་འདི་ཚོ་ད་སྐྱོ་པོ་ཡོད་རེད། ཡིན་ན་ཡང་ཆོས་དད་དང་ཆོས་དད་རང་མོས་དང་ཆོས་ཀྱི་དད་པ་དང་ད་འདི་ཚོ་གྲས་དེ་དཔེ་ཡག་ཐག་ཆོད་འདྲ་པོ་ཅིག་ཡོད་རེད། ད་དེ་ནས་བར་དུ་ཅིག་ནས་ཨ་ནི་ཅིག་གི་ག་སུ་རེད་བལ་ཡུལ་ནང་ལ་དམར་ཤོག་ཚོགས་པ་དེ་འདྲའི་འདྲ་མི་འདྲ་ལངས། ཨ་ནི་ཕྱོགས་གཅིག་ནས་ད་ཆབ་སྲིད་ཀྱི་རང་དབང་ཐོབ་པའི་ཆེད་དུ་རེད་དེ་ཨ་ནི་དེ་དང་མཉམ་དུ་ཨ་ནི་ཅིག་ཆོས་ལུགས་དང་དེ་འདྲའི་མང་པོ་ཅིག་ལ་ཡང་འཐུས་ཤོར་ཞེ་པོ་ཅིག་མར་བཏང་ཡོང་དུས་ཙམ་པ་ཨ་ནི་བར་དུ་ཅིག་ལ། ལོ་ག་ཚོད་བཅོ་བརྒྱད་ཉི་ཤུ་རྩ་གྲངས་ཀྱི་བར་དུ་དེ་བལ་ཡུལ་རྒྱལ་ཁབ་དེ་ཁྱད་མཚར་པོ་ཞིག་ཆགས་སོང་བ། ད་སྟབས་ལེགས་པ་གཅིག་ལ། སངས་རྒྱས་ཀྱི་ཆོས་དེ་འཛམ་བུ་གླིང་ལ་ཡང་ཞེ་པོ་ཅིག་ཁྱབ་ཡོད་པ་དང་བདག་ཅག་གི་སྟོན་པའི་མཚན་སྙན་དེ་ཞེ་པོ་ཁྱབ་ཡོད་པ། བལ་ཡུལ་ཁོ་རང་ཨ་ནི་གཅིག་གིས་རྒྱ་གར་དང་ས་འབྲེལ་ཡོད་པ། དེ་འདྲས་ཀྱི་རྐྱེན་བྱས་ནས། ཀྱི་ཚོགས་ཆབ་སྲིད་ཐོག་ནས་དམར་ཤོག་ཚོགས་པའི་ནང་ལ་འཛུལ་བ་ཡིན་ན་ཡང་ཆོས་ལུགས་ཀྱི་ཐོག་ནས་ཨ་ནི་ཆོས་འདི་ཚོ་གྲས་དེ་ཡང་ཅིག་མཐོང་ཆུང་གཏང་མ་ཐུབ་པ་སོ་སོས་དེ་ཡང་གལ་ཆེན་པོ་བརྩི་ཡ་འདི་འདྲས་ཅིག་གི་ཤུལ་དུ་བསྡད་ནས་ད་ད་ལྟ་བལ་ཡུལ་ནང་ལ་ཨོ་ཙམ་བྱུང་རེད་པ་དེ་མིན་ན་ཆབ་སྲིད་མགོ་རྟིང་ལོག་པ་དང་མཉམ་དུ་ནང་ཆོས་དང་འདི་འདྲས་ཀྱི་ཆོས་འདི་ཚོ་མགོ་རྟིང་ལོག་ཡ་ངན་པ་ཞིག་བྱུང་བ་རེད།

ལག་པ་ཡ་གཅིག་ལ་དེང་རབས་ཀྱི་ཤེས་ཡོན། ལག་པ་ཡ་གཅིག་ལ་སྲོལ་རྒྱུན་གྱི་རིག་གནས་ཆོས་དང་འབྲེལ་བའི་ཤེས་ཡོན་གཉིས་ཀ་དགོས་པ་རེད། ལག་པ་ཡ་གཅིག་ལ་དེང་རབས་ཀྱི་ཤེས་ཡོན་ཡོད་ལ། སྲོལ་རྒྱུན་གྱི་རིག་གནས་ཀྱི་ཤེས་ཡོན་དེ་ཚོ་གྲས་དེ་ཆོས་དང་འབྲེལ་བའི་ཤེས་ཡོན་དེ་ཚོ་ལ་ཨ་ནེ་འཐུས་ཤོར་ཕྱིན་མཐོང་ཆུང་ཁྱད་གསོད་བྱས། སྣང་མེད་རྩིས་མེད་བྱས་ནས་འཕྲོ་བརླག་བཏང་ཡིན་ན།